བདག་ནི་རེ་རེ་བ། འདོད་པའི་དགེ་བའི་སེམས་ལ་ནི། རྟོག་དང་དཔྱོད་དང་བཅས་པའི་ཕྱིར། སེམས་ལས་བྱུང་བ་ཉི་ཤུ་གཉིས། འོ་ད་དེ་དེ་ཅི་ཡིན་པ་རེད། འདོད་པའི་སེམས་དེ་ལ་དེ་ནི། དགེ་སེམས་མི་དགེ་བའི་སེམས་བསྒྲིབས་ལུང་མ་བསྟན་གྱི་སེམས། མ་རིག་ལུང་མ་བསྟན་གྱི་སེམས་དེ་ནི་སྤྱིར་བཏང་ནི་བཞི་ཡོད་རེད་བ་ད། འདོད་པའི་དགེ་བའི་སེམས་ཡིན་ན། དེའི་འཁོར་དེ་ལ་སེམས་བྱུང་ཉི་ཤུ་རྩ་གཉིས་ཡོང་གི་རེད།

ཉོན་མོངས་ཅན་གྱི་སེམས་ཡིན་ན་ཁོའི་འཁོར་ལ། ཉོན་མོངས་དེ་ནི་ཆེན་པོའི་ས་མང་དྲུག་པོ་དེ་ངེས་པར་དུ་ཡོད་པས་ཁྱབ་རེད་བ། ཉོན་མོངས་ཅན་གྱི་སེམས་ཡིན་ན་དེའི་འཁོར་ལ་མ་རིག་པ་ཡོད་པས་ཁྱབ་རེད། མ་རིག་པས་ཁྱབ། ཨ་ནི། དེས་ན་མ་རིག་པ་དེ་ལ། ད། གཉིས་བྱས་ནས། མ་འདྲེས་པའི་མ་རིག་པ་ཟེར་མཁན་དེ། ཨ་ནི། འདོད་ཆགས་དང་ཁོང་ཁྲོ་དང་ང་རྒྱལ། རྩ་ཉོན། དྲུག་བྱས། རྩ་ཉོན་དྲུག་གི་ནང་ནས། ཨ་ནི། གཞན་དག་དང་མཚུངས་ལྡན་དུ་མ་འགྲོ་མཁན།

ཉོན་མོངས་ཆེན་པོའི་ས་མང་དྲུག་པོ་དེ་ངེས་པར་དུ་ཡོང་གི་རེད་བ། ད་དེའི་སྒང་ལ། དེ་ནི། མི་དགེ་བའི་སེམས་ཡིན་ཙང་ངོ་ཚ་ཁྲེལ་མེད་གཉིས་དེ་ཡོང་གི་རེད་བ། ངོ་ཚ་ཁྲེལ་མེད་གཉིས་བཅས་ནི། དེའི་སྒང་རྟོག་དཔྱོད་གཉིས་ཡོང་གི་རེད་བ། རྟོག་དཔྱོད་གཉིས་པོ་དེ་ཡོང་གི་རེད། འོ་ན། ལོག་ལྟ་ཁོ་རང་བྱས་པའི་ཉི་ཤུ་རྩ་གཅིག་ཡོང་གི་རེད་བ་ཟེར་ན། ལོག་ལྟ་དེ་རྩི་གི་མ་རེད། ལོག་ལྟ་དེ་མི་རྩི་ཡ་ག་རེ་རེད་གསུངས་ན་ལོག་ལྟ་དེ་ཤེས་རབ་རེད་བ། ལྟ་ལྔ་པོ་དེ་ཤེས་རབ་རེད། དེ་ཡིན་ན་ཡ་གི་བློ་གྲོས་ཟེར་མཁན་དེ་གྲངས་ལ་ཡ་ཕྱིན་ཚར་བ་རེད། སེམས་ཀྱི་ས་མང་བཅུ་གི་ནང་ལ་དེ་ནི།

དེ་སྐྱེ་བོ་ཡོད་མ་རེད། དེ་ནི་ཁོ་ཐེག་གི་རེད་བ། ཨ་ནི་ད་གི་ཨ་ནི། སེམས་ས་མང་བཅུ་དེ་ནི་ཕི་གེ། ལ་ཤེས་རབ་ཅི་དེ་ཚར་རེད་བ། མ་འདྲེས་པའི་མ་རིག་པ་ཡིན་ན། དེ་དང་མཚུངས་ལྡན་གི་དེ་ནི་སེམས་བྱུང་ཉི་ཤུ་ཡོད་དུས་ག་ལ། སེམས་ས་མང་བཅུ་ཡོད་ས་ཚ་རེད་བ། ཉོན་མོངས་ཆེན་པོའི་ས་མང་དྲུག་ཡོད་དུས་ག་ལ་དེ་ནང་ལ་ཨ་ནི། རྨོངས་པ་ཞིག་ཡོད་རེད་མ་རིག་པ་ཡོད་དེ་ཕྱིན་ཚར་རེད་བ། ཡ་ཡང་བསྐྱར་མ་རིག་པ་དེ་གང་དེ་ཡ་ཡོད་མ་རེད་བ། ཨོ་དེ་དེ་ནི། མི་དགེ་བའི་སེམས་ཡིན་ཙང་དེའི་འཁོར་དེ་ལ་ངོ་ཚ་ཁྲེལ་མེད་གཉིས་པོ་དེ་ངེས་པར་དུ་ཡོང་གི་ཡོད་རེད། འདོད་པའི་སེམས་ཡིན་ཙང་དེའི་འཁོར་ལ་རྟོག་དཔྱོད་གཉིས་པོ་དེ་ངེས་པར་དུ་ཡོང་གི་ཡོད་རེད་བ་ཐུགས་ཟད་ནས་ད་ཉི་ཤུ་དུས་སུ་འདུག་བ། དེ་ནས་ལོག་ལྟ་ལས་བརྩམས་ཏེ་དེ་ཉི་ཤུ་ཐམ་པ་དུས་སུ་འདུག་བ། ཨ་ནི་ད་ཅི་བར་རོ་བ། ཨ་ནི། ལྟ་བ་མཆོག་འཛིན་ལ་ཡང་ཉི་ཤུ་ཐམ་པ། ཚུལ་ཁྲིམས་བརྟུལ་ཞུགས་མཆོག་འཛིན་དེ་ལ་ཡང་ཨ་ནི་འཁོར་དེ་ལ་དེ་ནི། སེམས་བྱུང་ཉི་ཤུ་ཡོང་གི་ཡོད་རེད་ད། ཉི་ཤུ་ཡོང་གི་ཡོད་རེད། མི་དགེ་ལ་ནི་མ་འདྲེས་དང་ལྟ་དང་ལྡན་ལ་ཉི་ཤུ་འབྱུང་ངོ། ལྟ་བ་དེ་ག་རེ་ཟེར་ན། ལོག་ལྟ། ལྟ་བ་མཆོག་འཛིན། ཚུལ་ཁྲིམས་བརྟུལ་ཞུགས་མཆོག་འཛིན་འོ་དེ་གསུམ་པོ་དེ་རེད། འཇིག་ལྟ་དང་མཐར་ལྟ་གཉིས་པོ་དེ་བརྩི་རྒྱུ་མ་རེད། དེ་མི་དགེ་བ་མ་རེད། དེ་འདོད་པ་ན་བྱེད་ཀྱི་ན་དེ་ལུང་མ་བསྟན་རེད།

དེ་བཅུ་དེའི་སྒང་ལ་རྟོག་དཔྱོད་གཉིས་པོ་དེ་ཡོང་གི་ཡོད་རེད་གཞན་ཡོང་གི་མ་རེད་བ། དེ་ན། བཅུ་གཉིས་གཞན་གཞན་ལ་བཅུ་གཉིས་དག་ཏུ་འདོད་ཟེར་ཚད་ད་བཅུ་ཟིན་པ་རེད། གཉིད་ནི་ཀུན་ལ་མི་འགལ་ཕྱིར་གང་ལ་ཡོད་པ་དེར་བསྣན་ནོ་ཟེར་འདུག། གཉིད་དེ་ལ་དེ་ནི་དགེ་བ་དང་མི་དགེ་བ་ལུང་མ་བསྟན་གསུམ་ཀ་ཡོད་རེད། ཨ་ནི་སྲིད་དང་དགེ་དེ། དེ་ནི།

འགྱོད་པ་གཉིད། མི་དགེ་ཅེས་ཁ་བ་དེ་ཁམས་གོང་མ་ན་ཡོད་མ་རེད་ད། ཁམས་གོང་མ་ན་མི་དགེ་མེད་ཟེར་གི་རེད་བ། འགྱོད་པ་མེད་ཟེར་གི་རེད་བ། གཉིད་མེད་རེད་བ། འགྱོད་པ་དེ། ཁ་ཤ་དེ། ཁ་ཤ་ར་མ་བ་ད་སོང་དུ། འགྱོད་པ་དེ་ཡིད་མི་བདེ་དང་མཚུངས་ལྡན་ཡིན། ཡིད་མི་བདེ་ཡོད་ས་དེར་འགྱོད་པ་ཡོད། ཡིད་མི་བདེ་མེད་ན་ཨ་ནི། འགྱོད་པ་མེད། འགྱོད་པ་ཟེར་མཁན་དེ་འགྲིག་མ་སོང་འགྱོད་པའི་ཆ་རེད་བ། ཡིད་མི་བདེ་ཟེར་མཁན་དེ་ཨ་ནི། ད་འགྲིག་མ་སོང་བསམ་པ་གི་བློ་ཅིག་མ་རེད་པས།

འདོད་པའི་ཟས་གྱུར་པ་རྡོ་རྗེ་ཁམས་གོང་མ་ན་མེད་དེ་ནི་གཉིད་མེད་རེད་བ། སེམས་ནང་དུ་བསྡུས་པ་དང་ལམ་སང་ཏིང་ངེ་འཛིན་འགྱུར་བའི་ཕྱིར་གཉིད་ཟེར་མཁན་དེ་ནི་ཁམས་གོང་མ་ན་མེད་པའི་རྒྱུ་མཚན་ད་མང་པོ་ཞིག་འདུག་བ། དེ་ལས་འགྱོད་གཉིད་མི་དགེ་རྣམས་དེ་མི་དགེ་བ་ཁམས་གོང་མ་ན་མེད་ཟེར་ཐུགས་རྗེ། བསམ་གཏན་དང་པོ་དག་ན་མེད་འདི་ཐུགས་རྗེ།